ང་བདེ་ཆེན་སྐྱབས་མཚོ་ཡིན། ད་ལྟ་ང་ཚོས་རྒྱང་སྲིང་ཞུ་བཞིན་པའི་བོད་དོན་དར་རྒྱས་ཀྱི་ལེ་ཚན་འདི་ནི་བོད་ཀྱི་ལོ་རྒྱུས་རེད་བོད་ཀྱི་ཆབ་སྲིད་གནས་སྟངས་ཐོག་ལ་ཡང་བོད་ཀྱི་ཕྱོགས་ནས་རྒྱལ་རབས་ལོ་རྒྱུས་སྐོར་ལ་ཡང་འགྲེལ་བཤད་སྐྱོན་སྟངས་དང་རྒྱ་ནག་ཕྱོགས་ནས་མ་འདྲ་བ་ཡོད་སོང་ཙང་འདི་ཐོག་ལ་ཡང་ཕྱི་རྒྱལ་གྱི་གནས་ཚུལ་ཐོག་ལ་ཡང་ཏག་ཏག་ཅིག་མ་མཁྱེན་པ་སོང་ཙང་བོད་ནང་ལ་དུས་འགྱུར་བྱུང་ནས་དཀའ་ངལ་འཕྲད་པའི་སྐབས་ལ་ཡང་རྒྱ་ནག་ལ་ཡང་ད་བོད་ཀྱི་གནད་དོན་འདི་གལ་ཆེན་པོ་ཞིག་ཆགས་པ་དང་རྒྱ་ནག་ཐོག་ནས་ད་ཕྱི་རྒྱལ་གྱི་མཉམ་པོ་འབྲེལ་བ་བྱེད་པའི་སྐབས་ལ་ཡང་བོད་ཀྱི་གནད་དོན་འདི་ཡིན་གཅིག་མིན་གཅིག་ག་དུས་ཡིན་ནའང་གླེང་སློང་བྱེད་ཀྱི་སོང་ཙང་རྒྱ་མི་ཕྱོགས་ནས་ཡང་བོད་ཀྱི་གནད་དོན་འདི་ག་རེ་ཡིན་མིན་ཐོག་ལ་རྒྱ་ནག་བསྐྱར་ཞིབ་ཟེར་བའི་རྒྱ་ནག་དམར་ཤོག་ཚོགས་པའི་ཀྱི་གཞུང་འོག་ལ་ཡོད་པའི་ཀྱི་དཔེ་སྐྲུན་ཁང་ཞིག་གིས་བོད་ཀྱི་གནད་དོན་སྐོར་ལ་ཡང་དྲི་བ་བརྒྱ་ཟེར་བའི་དེབ་ཆུང་ཞིག་ད་བཏོན་ནས་རྒྱ་ཕྱོགས་ངོས་ཀྱི་དྲི་བ་དང་འདི་ལ་རྒྱ་མི་ཕྱོགས་ནས་ལན་འདེབས། འདི་ད་ཆིག་སྟོང་དགུ་བརྒྱ་གྱ་དགུ་ལ་བྱུང་བ་རེད་སྐབས་དེ་དུས་སྒང་ལ་ཡང་བོད་ནང་ལ་ཡང་ཆབ་སྲིད་ཀྱི་གནད་དོན་རེད་བོད་ནང་ལ་ཡང་བོད་མི་ཚོས་རྒྱ་ནག་གཞུང་གི་སྲིད་བྱུས་ལ་མི་འདོད་པའི་ངོ་རྒོལ་བྱུང་བ་དང་ནུབ་ཕྱོགས་ཡུལ་ཁག་ནས་མི་མང་པོ་ཞིག་གིས་ད་བོད་ནང་ལ་ཡུལ་སྐོར་སྤྲོ་འཆམ་འགྲོ་ཡ་དང་གོང་ས་མཆོག་ལ་ཡང་ཕྱི་རྒྱལ་ཡུལ་གྲུ་ཁག་ནས་ཆེ་བསྟོད་དང་གཟེངས་རྟགས་ཕུལ་བའི་རྗེས་ལ་བོད་ཀྱི་གནད་དོན་འདི་གལ་ཆེན་པོ་ཆགས་སོང་ཙང་གནད་དོན་འདི་ཐོག་ལ་ཡང France གི་རྒྱལ་ས Paris ནང་རྟེན་གཞི་བྱས་པའི་ཀྱི་བོད་རིག་པའི་ཞིབ་འཇུག་སློབ་གཉེར་ལྟེ་གནས་ཁང་གི་གྲགས་ཆེ་བའི་དཔྱད་ཞིབ་པ Anne Marie Blondeau དང Kat Buffetrille གཉིས་ཀྱིས་ནུབ་ཕྱོགས་པའི་རྒྱལ་ཁབ་ཁ་ཁ་ཤས་ནས་ལོ་རྒྱུས་སྨྲ་བ་དང་དཔྱད་གཏམ་པ་དང་ཆབ་སྲིད་གནད་དོན་པ་དེ་དང་དེ་གིས་དྲི་གཞི་བརྒྱ་ཐོག་ལ་ཁོ་རང་ཚོས་དཔྱད་པ་བྱས་ནས་དོན་དངོས་ཐོག་ནས་ཡ་གི་རྒྱལ་རབས་ལོ་རྒྱུས་ནས་གསལ་བའི་གནས་ཚུལ་ག་རེ་ཡིན་མིན་ཉམས་ཞིབ་བྱས་ནས་ཁོ་ཚོས་ཀྱི་ལན་འདེབས་སྐྱོན་པའི་གི་ནང་དོན་ཐོག་ནས་ཡ་ད་ལྟ་འདི་བོད་དོན་དར་རྒྱས་ཟེར་བའི་ལེ་ཚན་འདི་རེད། ལེ་ཚན་སྔོན་མའི་ནང་ཡིན་ན་བོད་ནང་གི་དཔལ་འབྱོར་འཕེལ་རྒྱས་རེད་དཔལ་འབྱོར་འཕེལ་རྒྱས་དང་འབྲེལ་བའི་ཐོག་ནས་བོད་ནང་ལ་ཡ་ཕྱི་རྒྱལ་བའི་མ་འཛུགས་དེ་བཞིན་རྒྱ་ནག་དབུས་གཞུང་གིས་དཔལ་འབྱོར་ཁ་གསབ་དང་གུན་གསབ།

བོད་ཀྱི་ཡུལ་སྐོར་ཐོན་ཁུངས་ག་འདྲ་ཡོད་མེད་རེད་ཕྱི་རྒྱལ་བ་བོད་ནང་འགྲུལ་བཞུད་ག་འདྲ་བྱེད་ཀྱི་ཡོད་མེད་ཐོག་ལ་རྒྱ་ནག་གཞུང་གིས་བཤད་རབས་བྱས་ན་འཛམ་གླིང་ཡང་ཐོག་ཏུ་གྲགས་པའི་འཛམ་གླིང་ཐོག་གི་ས་ཆ་མཐོ་ཤོས་ཡིན་པ་བོད་ཀྱི་རང་བྱུང་ཐོན་སྐྱེད་ཏོག་ཙམ་ཞན་པོ་ཡོད་པ་ཡིན་ན་ཡུལ་སྐོར་གྱི་ཐོན་ཁུངས་ཕུན་སུམ་ཚོགས་པོ་ཡོད་རེད་བོད་ནང་ལ་གངས་རི་རེད་མཚོ་དང་མཚེའུ་རེད་ཤིང་ནགས་རེད་གྱེན་དུ་འཕྱུར་བའི་ཆུ་མིག་རེད། ཆུ་ཚན་བརྒྱ་ཕྲག་མང་པོ་ཡོད་པ་དང་བོད་ཀྱི་རང་བྱུང་གི་ཡུལ་ལྗོངས་སྣ་མང་ཕུན་སུམ་ཚོགས་པོ་ཡོད་རེད་ཟེར། བོད་ལ་ནི་འཛམ་གླིང་ཐོག་གི་རི་བོ་མཐོ་ཤོས་ཇོ་མོ་གླང་མ་ཡོད་པ་དང་བོད་ནང་ལ་ཨ་ནི་རི་དྭགས་སེམས་ཅན་མང་པོ་ཞིག་འཚོ་སྡོད་བྱེད་ཀྱི་ཡོད་རེད་ཟེར་བྱས་འདི་འདྲ་བཤད་བཞག། འདི་དང་འབྲེལ་བའི་ཐོག་ནས་ཡོངས་གྲགས་ནང་བོད་འདི་མཐོ་སྒང་ཟེར་མཁན་དང་ཕྱི་རྒྱལ་ཡུལ་སྐོར་སྤྲོ་འཆམ་པ་མང་པོ་ཡོང་ཡག་རེད་དེ་མིན་པའི་བོད་ནང་ལ་ཡ་གནའ་བོའི་གི་ཆུ་ཤག་རེད་གནའ་བོའི་དགོན་པ་འདི་འདྲའི་སྐོར་ལ་ཡ་རྒྱ་ནག་གིས་ག་རེ་བཤད་འདུག་ལོ།
རྒྱ་ནག་བཤད་བྱས་ན་བོད་ནང་ལ་ཨ་ནི་དགོན་པ་ལྷ་ཁང་རེད་གནའ་བོའི་ཁང་གོག་རེད་བརྗིད་ཉམས་ལྡན་པའི་ཕོ་བྲང་རེད་བཙན་པོའི་དུར་ས་སོགས་ཨ་ནི་ལོ་རྒྱུས་ཀྱི་གནའ་ཤུལ་མང་པོ་ཡོད་རེད་ཟེར་བྱས་དེ་འདྲ་བཤད་བཞག་དེ་ཚོ་ཡིན་ན་ཕལ་ཆེར་རྒྱ་ནག་གིས་རྩེ་ཕོ་བྲང་རེད་དེ་ག་ནང་བཞིན་ཡུམ་བུ་བླ་སྒང་རེད་དེ་འདྲའི་ཐོག་ལ་ཕལ་ཆེར་བཤད་ཀྱི་ཡོད་རེད་ཨ་བྱས་ཙང་ཨ་ནི་ཁུལ་དེ་ཡིན་ན་བོད་ཀྱི་རིག་གནས་རེད་ལོ་རྒྱུས་ཀྱི་དེབ་རེད་དེ་ག་ནང་བཞིན་འཇིམ་སྐུའི་སྐུ་བརྙན་རེད་ལྷ་མོ་རེད་བྲོ་གར་རེད་ཨ་ནི་རོལ་དབྱངས་རེད་སྙན་ངག་རེད་ལྷུག་རྩོམ་རེད། དམངས་ཁྲོད་ཀྱི་གཏམ་རྒྱུད་རེད་ངོ་མཚར་ཆེ་བའི་བོད་ཀྱི་སྲོལ་རྒྱུན་རིག་གཞུང་ནང་ལ་ཡིན་ན་ངོ་བོ་དབྱེར་མེད་དུ་འབྲེལ་བྱས་བསྡད་ཡོད་རེད་དེ་འདྲ་བཤད་བཞག་ལོ། འདི་ནས་ད་ལྟ་ཡུལ་སྐོར་སྤྲོ་འཆམ་ཡར་རྒྱས་བཏང་ཡག་རེད་ཕྱི་རྒྱལ་ཁག་ལ་ཡང་ཁྱབ་བསྒྲགས་བྱེད་ཡ་འདི་ཐོག་ལ་ཡང་རྒྱ་ནག་རང་གིས་བོད་རང་སྐྱོང་ལྗོངས་ནང་ལ་ཡང་ཡུལ་སྐོར་སྤྲོ་འཆམ་གྱི་རྩིས་འདེབས་གོང་འཕེལ་བཏང་ཡག་ལ་ཁོང་ཚོས་ག་རེ་བྱས་འདུག་ལོ།
ཕ་རི་སིའི་མཐོ་རིམ་ཞིབ་འཇུག་དངོས་སྦྱོང་སློབ་གླིང་གི་ཆོས་ལུགས་རིག་པའི་ཚན་རྩིས་འགན་འཛིན་ཡིན་པ་ཁེ་ཏྲི་ཡ་སྦ་བེ་ཐི་ལི་ཁོང་གིས་ཡིན་ན་ནི་གསུང་ཡ་བྱས་ན། བོད་ཀྱི་ཡུལ་སྐོར་ཐོན་ཁུངས་སྐོར་དྲི་བ་ཁ་ཤས་གླེང་ཟིན་ཡོད་རེད། དེ་ཡིན་ཙང་གསར་འགྱུར་བརྒྱུད་ལམ་ནང་ལ་ཡིན་ནའི་ཡང་ཡང་གི་གླེང་སློང་རབས་བྱས་ཡོད་ཙང་དེའི་སྐོར་ལ་ཡིན་ན་རྒྱས་བཤད་དེ་འདྲ་ཅིག་བྱེད་ཀྱི་མེད།

འགོ་འཛུགས་བྱས་ཏེ་ཡིན་ན་རྒྱ་ནག་ནང་ཡུལ་སྐོར་སྤྲོ་འཆམ་ལས་རིགས་འདི་ཨ་ནི་སྤྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་བརྒྱད་ལོར་འགོ་འཛུགས་བྱས་ཡོད་རེད་ཨ་ནི་བོད་རང་སྐྱོང་ལྗོངས་ནང་ཁུལ་གྱི་དཔལ་འབྱོར་གནས་སྟངས་གོང་མཐོར་གཏོང་ཡས་ཆེད་དུ་ཡིན་ན་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གྲངས་འགོ་སྟོད་ནས་ཨ་ནི་ཡུལ་སྐོར་སྤྲོ་འཆམ་ལས་རིགས་སྒོ་ཕྱེ་བྱས་དེ་འདྲས་བྱས་ཡོད་རེད་ཁོ་རང་དེ་འདྲས་གསུངས་ཤག།

དེ་ཡིན་ན་རྒྱ་ནག་གཞུང་གིས་མཐུན་འགྱུར་རྒྱབ་སྐྱོར་བྱེད་ཀྱི་ཡོད་རེད། ཡུལ་སྐོར་སྤྲོ་འཆམ་པའི་བྱེད་སྟངས་དེ་ཡིན་ན་ཕྱི་རྒྱལ་གྱི་ཡུལ་སྐོར་སྤྲོ་འཆམ་པའི་ཚོགས་ཆུང་ལ་རྒྱ་ནག་གཞུང་གིས་ཆོག་མཆན་སྤྲད་པའི་ཡུལ་སྐོར་ལས་དོན་བྱེད་མཁན་གྱི་ལས་བྱེད་ཀྱིས་སྣེ་ཤན་རབས་བྱས་བྱས་དེ་བྱེད་ཀྱི་ཡོད་རེད། བྱས་ཙང་རྒྱལ་ཁབ་ལ་དཔལ་འབྱོར་གྱི་ཁེ་ཕན་ཐོབ་པ་དང་མཉམ་དུ་ཆབ་སྲིད་ཀྱི་ཉེན་ཁ་ཡང་མེད་པ་བྱས་བྱས་ཡུལ་སྐོར་སྤྲོ་འཆམ་ལས་རིགས་ཀྱི་དབྱེ་བ་གཉིས་པ་དེ་ཕྱི་རྒྱལ་གྱི་ཡུལ་སྐོར་སྤྲོ་འཆམ་པ་སོ་སོ་གཅིག་པུར་ཡུལ་སྐོར་འགྲོ་ཡག་ལམ་སྲོལ་དེ་རེད། ཁག་དང་པོ་འདི་ཡིན་ན་ད་ཚོགས་པ་བྱས་ཡོང་དང་ཁག་གཉིས་པ་འདི་ཡིན་ན་ཨ་ནི་ཡུལ་སྐོར་སོ་སོ་གཅིག་པུས་མི་སྒེར་སོ་སོར་འགྲོ་ཡའི་ལམ་སྲོལ་དེ་འདྲ་ཅིག་ཡོད་རེད་ཨ་ནི་ཕྱི་རྒྱལ་སྒེར་ཡིན་ན་སོ་སོ་གཅིག་པུར་ཡུལ་སྐོར་འགྲོ་པའི་སྐབས་ལ་ཡིན་ན་རྒྱལ་ཁབ་ལ་ཡོང་འབབ་ཐོབ་ཀྱི་ཡོད་པ་ཡིན་ནའི་རྒྱ་ནག་གཞུང་གིས་ཡུལ་སྐོར་བྱེད་སྟངས་དེ་ཉེན་ཁ་ཆེན་པོ་ཞིག་ལ་བརྩི་གི་ཡོད་རེད་གང་ཡིན་ཟེར་ན་ཡུལ་སྐོར་སྤྲོ་འཆམ་པ་དེ་ཚོའི་ཐོག་ལ་ཡིན་ན་རྒྱ་ནག་གཞུང་གིས་ལས་སླ་བོའི་ཐོག་ནས་སྟངས་འཛིན་རབ་དོ་དམ་བྱེད་ཐུབ་ཀྱི་ཡོད་མ་རེད། ཨ་ནི་གཅིག་པུར་ཡུལ་སྐོར་སྤྲོ་འཆམ་བྱེད་མཁན་ཕྱི་རྒྱལ་དེ་ཚོ་ཡིན་ན་བོད་པ་དང་ཐད་ཀར་འབྲེལ་བ་ཅིག་ཡོད་པ་མ་ཟད་ད་དུང་ཡང་ཡང་རྒྱ་ནག་གིས་ཕྱི་མི་གཏོང་ཡག་འདོད་པ་མེད་པའི་ས་ཆ་ཁ་ཤས་ནང་ལ་ཡིན་ན་ཡུལ་སྐོར་སྤྲོ་འཆམ་དུ་འགྲོ་གི་ཡོད་རེད། དེ་ཡིན་དུས་ཆིག་སྟོང་དགུ་བརྒྱ་ཨ་ནི་བརྒྱད་ཅུ་གྱ་གྲངས་དང་ཆིག་སྟོང་དགུ་བརྒྱ་ཨ་ནི་དགུ་བཅུ་གོ་གྲངས་ནང་ལ་ཡིན་ན་སོ་སོ་ཁུར་པོ་འཁྱེར་བྱས་ཨ་ནི་ཡུལ་སྐོར་སྤྲོ་འཆམ་བྱེད་མཁན་ཕྱི་རྒྱལ་བ་ཨ་ནི་བོད་ས་ཆ་གང་སར་ཨ་ནི་མཐོང་ཡས་ཡོད་པ་དེ་འདྲ་རེད། ཁེ་ཏྲི་ཡ་སྦ་བེ་ཐི་ལི་ཨ་ནི་འདི་འདྲ་གསུངས་ཤག།
གོང་དུ་གསུངས་པ་ནང་བཞིན་རེད་བོད་ནང་ལ་ཡུལ་སྐོར་སྤྲོ་འཆམ་ཡོང་ཡ་འགོ་བཙུགས་པ་རེད་གསུངས་པ་རེད་ཡུལ་སྐོར་སྤྲོ་འཆམ་ཡོང་ཡ་འགོ་བཙུགས་པ་དང་ད་གཅིག་གི་ཡུལ་སྐོར་ཡོང་ཡ་དེ་ལམ་སང་མང་ཕྱིན་འདུག་ཡང་ཡུལ་སྐོར་སྤྲོ་འཆམ་གྱི་སྡེ་ཚན་ནང་ལ་ཡང་གནས་སྟངས་དེ་ཆེན་པོ་ག་རེ་བྱུང་འདུག་ལོ།
བོད་ནང་ལ་ཡུལ་སྐོར་འགྲུལ་བཞུད་ཚོས་ཨ་ནི་ལམ་གྲོན་ཡིན་ན་ཆེན་པོ་དང་བོད་ནང་ཡུལ་སྐོར་འགྲོ་ཡ་ལ་རྒྱ་ནག་གཞུང་གི་དམིགས་བསལ་གྱི་ཆོག་མཆན་ཞུ་དགོས་ཡ་རེད་ཆོག་མཆན་དེ་ཚོ་ཐོབ་ཡ་ལ་ཡིན་ན་རྒྱ་ནག་གཞུང་གིས་ཨ་ནི་འགོག་རྐྱེན་མང་པོ་ཅིག་བཟོ་གི་ཡོད་རེད། གཟུགས་ཡོད་ན་ཨ་ནི་འགྲིམ་འགྲུལ་གྱི་མཐུན་རྐྱེན་མེད་པ་རེད་ལམ་ཁ་ཡག་པོ་མེད་པ་རེད་ཨ་ནི་གནས་ཁང་རེད་དེང་དུས་ཀྱི་མཐུན་རྐྱེན་མེད་པ་སོགས་ལ་བརྟེན་ནས་ཡིན་ན་ལོ་མང་པོའི་རིང་ལ་ཨ་ནི་བོད་རང་སྐྱོང་ལྗོངས་ནང་ལ་ཕྱི་རྒྱལ་གྱི་ཡུལ་སྐོར་སྤྲོ་འཆམ་པ་མང་པོ་སླེབས་ཐུབ་ཡོད་མ་རེད་ཅེས་ཅེས་ཁོ་རང་དེ་འདྲས་གསུངས་ཤག། ད་དེ་ནས་ཕྱི་རྒྱལ་གྱི་དེ་འདྲ་ཡུལ་སྐོར་སྤྲོ་འཆམ་པ་རེད་དེ་མིན་གཅིག་གིས་རྒྱ་ནག་རང་ནང་ནས་ཡང་གཅིག་བོད་ནང་ལ་ཡུལ་སྐོར་སྤྲོ་འཆམ་ཡོང་མཁན་དེ་འདྲ་ག་རེ་བྱུང་འདུག་ལོ། རྒྱ་ནག་ནང་གི་གྲོང་ཁྱེར་ཁག་ནང་གི་ཨ་ནི་མི་ཕྱུག་པོ་རེད་འབྱོར་པ་འབྲིང་བ་རེད་དེ་འདྲས་ཀྱི་ད་མི་མང་པོ་ཅིག་ཐོན་བྱས་ཡིན་ན་ཁོང་ཚོ་ཨ་ནི་ཡུལ་སྐོར་སྤྲོ་འཆམ་ལ་དགའ་པོ་རེད་བྱས་བྱས་ཨ་ནི་བོད་ནང་ལ་མང་པོ་ཅིག་སླེབས་བྱས་ཨ་ནི་ཡུལ་སྐོར་སྤྲོ་འཆམ་ཡར་རྒྱས་ཆེན་པོ་ཕྱིན་ཡོད་རེད་བྱས་དེ་འདྲས་འདུག། ཡུལ་སྐོར་སྤྲོ་འཆམ་པ་ཡོང་ཡ་མང་ཕྱིན་པ་གསུངས་པ་རེད་གྲངས་གཞི་ཐོག་ནས་ད་ལྟ་རྒྱ་ནག་གིས་བརྗོད་པ་དང་དེ་ཐོག་ལ་ཡ་ད་ལྟ་གནད་དོན་དཔྱད་ཞིབ་པ་ཁེ་ཏྲི་ཡ་སྦ་བེ་ཐི་ལི་ཁོ་རང་གསུངས་པ་བྱས་པ་ན་ཡ་སྤྱི་ལོ་ཉིས་སྟོང་དེ་མ་ལ་ཡ་བོད་ནང་ལ་ཡུལ་སྐོར་སྤྲོ་འཆམ་པ་ཡོང་ཡས་གྲངས་ཀ་ག་ཚོད་ཟིན་འདུག་ལོ། ཕ་རི་སི་མཐོ་རིམ་ཞིབ་འཇུག་དངོས་སྦྱོང་སློབ་གླིང་གི་ཆོས་ལུགས་རིག་པའི་ཚན་རྩིས་འགན་འཛིན་ཨ་ནེ་ཁེ་ཏི་ཡ་བྷ་བྷི་ཐི་ལི་ཁོང་གིས་གསུངས་པར་བྱས་པ་ཡིན་ན་སྤྱི་ལོ་ཉིས་སྟོང་ལོའི་ཟླ་བ་བཅུ་པའི་ཟླ་མཇུག་ཙམ་ལ་ཡིན་ན་རྒྱ་ནག་ནང་དང་ཕྱི་རྒྱལ་གྱི་ཡུལ་སྐོར་སྤྲོ་འཆམ་པ་ཡིན་ན་འབུམ་ལྔ་ལྷག་ཙམ་ཅིག་ཨ་ནེ་བོད་རང་སྐྱོང་ལྗོངས་ནང་ལྟ་སྐོར་སླེབས་ཡོད་རེད། འདི་ནི་སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དགུ་ལོའི་དུས་མཉམ་དང་བསྡུར་བ་ཡིན་ན་བརྒྱ་ཆ་ཞེ་བཞི་ཅིག་ཨ་ནེ་འཕར་སྣོན་བྱུང་བཞག་ཟེར་བྱས་ཁོ་རང་དེ་འདྲ་འགྲེལ་བརྗོད་གནང་བཞིན་ཡོད།
རྣམ་པ་ཚོས་ད་ལྟ་བྷི་ཨོ་ཨེ་ཨ་མི་རི་ཀའི་རྒྱང་སྲིང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁྲིམས་དང་རང་དབང་ལས་རིམ་གྱི་བོད་དོན་དག་སྐྱེལ་ལེ་ཚན་གསན་བཞིན་ཡོད་པ་རེད། ཅིག་གི་དཔལ་འབྱོར་རེད་སྤྱི་ཚོགས་ནང་ལ་ཡང་ག་རེ་ཡིན་ནའི་འཕེལ་རྒྱས་རེད་ཉམས་རྒུད་ཕྱིན་པ་ཡིན་ན་འདིའི་རྐྱེན་པས་ཀྱང་ཅིག་མཇུག་འབྲས་ཅིག་ཡོད་རེད་ད་དེ་འདྲ་སོང་ཙང་བོད་ནང་ལ་ཡུལ་སྐོར་སྤྲོ་འཆམ་པ་མང་དུ་འགྲོ་བའི་སྐབས་ལ་ཡང་འདི་གི་མཇུག་འབྲས་དེ་ག་རེ་བྱུང་འདུག།
གནད་དོན་དེའི་ཐོག་ལ་ཡིན་ན། བྷ་བྷི་ཐི་ལི་ཁོ་རང་གིས་གསུངས་པ་བྱས་ན་ཡུལ་སྐོར་སྤྲོ་འཆམ་པའི་ལས་རིགས་ནི་གོང་འཕེལ་ཆེན་པོ་ཕྱིན་པར་བརྟེན་བྱས་ཡིན་ན་བོད་རང་སྐྱོང་ལྗོངས་ནང་ལ་ཐོག་མར་ཡུལ་སྐོར་ལས་དོན་ཁང་གསར་འཛུགས་བྱས་དེ་ནས་གྲངས་འབོར་མགྱོགས་པོ་བྱས་མང་བར་ཕྱིན་ཆིག་སྟོང་དགུ་བརྒྱ་དགུ་ཅུ་གོ་གཉིས་ལོར་རྒྱ་ནག་གཞུང་གིས་བོད་རང་སྐྱོང་ལྗོངས་ནང་ལ་ཡུལ་སྐོར་ལས་དོན་ཁང་ཕལ་ཆེར་ཆིག་སྟོང་བཞི་བརྒྱ་ཙམ་ཐོ་འགོད་བྱས་ཡོད་རེད། དེ་ནི་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཅིག་ལོར་ཨ་ནེ་ཐོ་འགོད་བྱས་པའི་ཡུལ་སྐོར་ལས་དོན་ཁང་གི་གྲངས་འབོར་དང་བསྡུར་བ་ཡིན་ན་བརྒྱ་ཆ་བརྒྱད་ཅུ་འཕར་སྣོན་བྱུང་བྱས་དེ་འདྲ་ཆགས་བཞག་ཅེས་ཁོ་རང་དེ་འདྲ་གསུངས་བཞག། དཔལ་འབྱོར་ལས་གཞི་དང་འབྲེལ་བའི་གནད་དོན་ཐོག་ལ་ཡང་ག་དུས་ཡིན་ནས་དེའི་ཡོང་འབབ་ཐོག་ནས་གྲངས་གཞི་ཐོག་ལ་ཡང་འབད་བརྩོན་བྱེད་ཀྱིན་སོང་ཙང་བོད་ནང་ལ་ཡུལ་སྐོར་སྤྲོ་འཆམ་པ་གི་གནས་སྟངས་འདི་ཡར་རྒྱས་ཕྱིན་པའི་སྐབས་ལ་ཡང་ཡུལ་སྐོར་སྤྲོ་འཆམ་པའི་ཐོག་ནས་དཔལ་འབྱོར་ལ་ཡོང་འབབ་ག་ཚོད་བྱུང་འདུག་ལོ།
དེའི་ཐོག་ལ་ཡིན་ན་དཔེར་ན་ཆ་བཞག་ན་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བཞི་ལོའི་ལོ་མཇུག་ཙམ་ལ་ཡིན་ན་ཡུལ་སྐོར་སྤྲོ་འཆམ་གྱི་ཚོང་གཉེར་ཡོང་འབབ་དེ་རྒྱ་མིའི་སྒོར་ས་ཡ་བརྒྱ་དང་བརྒྱད་ཅུ་ཙམ་ཟིན་གྱི་ཡོད་རེད་ད་དེ་ནི་ཨ་རིའི་སྒོར་མོ་ལ་ཕབ་པ་ཡིན་ན་ས་ཡ་བཅུ་ཙམ་བྱུང་ཡོད་རེད་ཅེས་བྱས་དེ་འདྲ་གསུངས་བཞག། ཕྱི་ལོ་ཉིས་སྟོང་ཐམ་པའི་ནང་ལ་རྒྱ་ནག་གིས་བོད་ནང་ལ་ཡ་དཔལ་འབྱོར་ཡར་རྒྱས་བཏང་ཡ་ཐོག་ལ་དཔལ་འབྱོར་གྱི་སྲོག་ཤིང་གསུམ་ཟེར་ཅིག་ཁོང་ཚོས་ཅིག་བཤད་ཡོད་རེད་སྲོག་ཤིང་གསུམ་དེ་ག་རེ་རེད་ཅེས་ཡིན་ན་གནས་བབ་དེ་འགྲེལ་བརྗོད་ག་འདྲ་བྱེད་དགོས་ན། ཕ་རི་སི། ཞིབ་འཇུག་དངོས་སྦྱོང་སློབ་གླིང་གི་ཨ་ནེ་ཆོས་ལུགས་རིག་པའི་ཚན་རྩིས་འགན་འཛིན་ཨ་ནེ། བྷ་བྷི་ཐི་ལི། ཁོ་རང་གིས་གསུངས་པ་བྱས་ན་ཨ་ནེ་བོད་རང་སྐྱོང་ལྗོངས་ཀྱི་དཔལ་འབྱོར་གོང་འཕེལ་གྱི་སྲོག་ཤིང་གསུམ་གྱི་ནང་ལ་ཡིན་ན་ཨ་ནེ་ཡུལ་སྐོར་སྤྲོ་འཆམ་རེད་ད་ག་ནང་བཞིན་གཏེར་ཁ་སྔོག་འདོན་རེད་ད་ག་ནང་བཞིན་གསོ་བ་རིག་པ་ཡིན་ཞེས་གསལ་བསྒྲགས་དེ་འདྲ་བྱས་ཡོད་རེད། དེ་ནས་སྤྱི་ལོ་ཉིས་སྟོང་གཅིག་ལོའི་ཟླ་མཇུག་ནང་ལ་པེ་ཅིན་ཚོགས་པའི་བོད་ཀྱི་ལས་དོན་གྱི་བཞུགས་མོལ་ཚོགས་འདུ་ཐེངས་བཞི་པའི་ཐོག་ལ་ཡིན་ནའི་ཡུལ་སྐོར་སྤྲོ་འཆམ་དེ་ནི་བོད་རང་སྐྱོང་ལྗོངས་ཀྱི་ལྟེ་བའི་ལས་རིགས་ཤིག་ཡིན་ནན་བཤད་བྱས་ཡོད་རེད། རྒྱ་ནག་གཞུང་གིས་ཡུལ་སྐོར་སྤྲོ་འཆམ་ལས་རིགས་དེ་བོད་རང་སྐྱོང་ལྗོངས་དཔལ་འབྱོར་གོང་འཕེལ་གྱི་སྲོག་ཤིང་ཡིན་ལུགས་ག་ཚོད་བཤད་པ་ཡིན་ནའི་སྔ་མོ་ནས་རྒྱ་ནག་གཞུང་གིས་ཡིན་ན་སྐུལ་འདེད་བྱས་པའི་འོག་ལ་བོད་རང་སྐྱོང་ལྗོངས་ཀྱི་དཔལ་འབྱོར། སྤྱི་ཚོགས་ཚང་མའི་ཐོག་ལ་འཇགས་པ་ཡིན་ནའི་ཡུལ་སྐོར་སྤྲོ་འཆམ་གྱི་ལས་རིགས་ཡོང་འབབ་ད་དུང་ཆུང་ཆུང་རེད་ཅེས་བྱས་ཁོ་རང་གིས་དེ་འདྲ་གསུངས་བཞག།
སྤྲོ་འཆམ་རེད་དེ་ནས་དཔལ་འབྱོར་གནས་སྟངས་ཐོག་ལ་ཡ་འབྲེལ་བ་ཡོད་པའི་ཐོག་ནས་སྐབས་དེ་དུས་ཙམ་པ་ལ་ཡ་བོད་ནང་ལ་ཡ་མཚོ་སྔོན་ནས་བོད་རྒྱལ་ས་ལྷ་ས་བར་ལ་ཡ་མེ་འཁོར་ལྕགས་ལམ་ཅིག་བཙུགས་ཡོད་རེད་མེ་འཁོར་ལྕགས་ལམ་དེ་བཙུགས་པའི་ཐོག་ནས་ཡུལ་སྐོར་སྤྲོ་འཆམ་ལ་ཡ་མི་ཡོང་ཡ་དང་དེ་འདྲ་ལ་འགྱུར་བ་དེ་ག་རེ་ཐེབས་འདུག་ལོ། མཐོ་རིམ་ཞིབ་འཇུག་སློབ་གླིང་གི་ཚན་རྩིས་འགན་འཛིན་ཁེ་ཏི་ཡ་སྦ་བེ་ཐི་ལི་ཁོ་རང་གིས་གསུངས་ཡ་བྱས་ན་མཚོ་སྔོན་དང་བོད་རང་སྐྱོང་ལྗོངས་དབར་ལ་མེ་འཁོར་ལྕགས་ལམ་བཙུགས་པ་ནས་བཟུང་ཡུལ་སྐོར་སྤྲོ་འཆམ་ཡོང་ཡ་དེ་ཡིན་ན་མང་རུ། ཞེ་དྲག་ཕྱིན་བྱས་དེ་འདྲས་བྱས་ཤག་དེ་གང་ཡིན་ཟེར་ན་མེ་འཁོར་ལྕགས་ལམ་གྱི་སྤ་སེ་དེ་ནི་རིན་གོང་དམའ་བ་ཡིན་ཙང་དེ་འདྲས་ཀྱི་མི་མང་པོ་ཕྱིན་པ་དེ་འདྲས་རེད་ཤག་ཅེས་ཁོ་རང་དེ་འདྲས་གསུངས་ཤག། ཡུལ་སྐོར་སྤྲོ་འཆམ་པ་བོད་ནང་ལ་ཡོང་ཡ་མང་དྲགས་པ་དང་མི་མང་པོ་ཡོང་བའི་གནད་དོན་ཐོག་ནས་ཡང་བོད་ནང་གི་སྔ་མོའི་བོད་པའི་དགོན་སྡེ་གྲྭ་ཚང་རེད་པོ་ཏཱ་ལ་གི་གནས་སྟངས་དེ་འདྲས་ཀ་ལ་ཡང་ཡུལ་སྐོར་སྤྲོ་འཆམ་པ་ཡོང་བའི་སྐབས་ལ་ཡང་སྔར་དང་མ་འདྲ་བའི་གི་སྤ་སེ་ཉོ་ཡ་དེ་འདྲས་སྐོར་ལ་གནས་ཚུལ་ག་རེ་བྱུང་འདུག་བས་ལོ། ད་བོད་རང་སྐྱོང་ལྗོངས་ལ་ཡུལ་སྐོར་སྤྲོ་འཆམ་གྱི་ཡོང་མཁན་མང་རུ་ཕྱིན་པའི་རྟགས་མཚན་གཅིག་ལ་ཡིན་ན་ཕོ་བྲང་པོ་ཏཱ་ལར་ལྟ་སྐོར་བྱེད་མཁན་གྱི་ཡུལ་སྐོར་སྤྲོ་འཆམ་གྱི་གྲངས་འབོར་ལ་ཡིན་ན་ཚད་བཀག་བཟོས་བྱས་དེ་འདྲས་བྱས་ཤག། གོང་དུ་གསུངས་པ་ནང་བཞིན་རེད་བོད་ནང་ལ་ཡ་ཕྱི་རྒྱལ་རེད་དེ་ནས་སྤྱི་བཏང་གི་རྒྱ་ནག་རང་ནས་ཡང་ཅིག་བོད་ནང་ལ་ཡུལ་སྐོར་སྤྲོ་འཆམ་པ་ཡོང་ཡས་མང་དུ་ཕྱིན་པ་དང་དེ་ནས་སྐབས་དེ་དུས་ཙམ་པ་ལ་ཡ་གནས་ཚུལ་ཐོན་པར་བྱས་ན་བོད་ནང་ལ་ཡ་ཕྱི་རྒྱལ་གྱི་ཡུལ་སྐོར་སྤྲོ་འཆམ་པ་ཡོང་ཡས་དེ་འདྲས་སྐོར་ལ་ཚད་བཀག་ཅིག་བཟོས་པ་རེད་དེ་འདྲས་ཅིག་གནས་ཚུལ་ཐོན་ཡོད་རེད་དེའི་ཐོག་ལ་ད་ལྟ་ཁེ་ཏི་ཡ་བྷ་ཕེ་ཁྲི་ལི་ཁོ་རང་གིས་ག་རེ་གསུངས་འདུག་ལོ། ད་རྒྱ་ནག་དབུས་གཞུང་གིས་ཡིན་ན་ཡང་བོད་ནང་ལ་ཕྱི་རྒྱལ་གྱི་ཡུལ་སྐོར་སྤྲོ་འཆམ་ལ་ཡིན་ན་དམ་དྲག་བྱས་བྱས་དེ་འདྲས་བྱས་ཤག་འདི་བྱེད་དགོས་ཡག་རྒྱུ་མཚན་གང་ཡིན་ཟེར་ན་ཨ་རིའི་ལས་འགུལ་པ་ལྔ་ཁོ་ཚོའི་ནང་ནས་གཅིག་བཙན་བྱོལ་དུ་སྐྱེས་བོད་མི་ན་གཞོན་གཅིག་གིས་རྒྱ་ནག་གིས་བོད་ལ་བཙན་འཛུལ་བྱས་པ་དང་སྤྱི་ལོ་ཉིས་སྟོང་བཅུ་མེད་བརྒྱད་ལོ་ཨོ་ལིམ་པིག་གི་རྩེད་འགྲན་པེ་ཅིང་དུ་འཚོགས་རྒྱུ་ཡིན་པ་ངོ་རྒོལ་གྱི་ཚུལ་དུ་ཡིན་ན་ཇོ་མོ་གླང་མའི་རི་གཤམ་ལ་ཡིན་ན་བོད་ཡིག་དང་རྒྱ་ཡིག་ཐོག་འབོད་ཚིག་ས་གཞི་གཅིག་ལ་ཕུགས་འདུན་གཅིག་སྤྱི་ལོ་ཉིས་སྟོང་བཅུ་མེད་བརྒྱད་ལོར་བོད་ལ་རང་དབང་སྤྲོད་དགོས་ཞེས་ཨ་ནི་འཕྲེད་དར་བཤམས་རྗེས་ཡིན་ན་དེ་འདྲ་རུ་བྱས་རྗེས་སྐད་འབོད་བྱས་པ་དེ་འདྲའི་བྱུང་བ་ཡིན་ཙང་ཨ་ནི་རྒྱ་མིས་ཡིན་ན་ཕྱི་རྒྱལ་གྱི་ཡུལ་སྐོར་སྤྲོ་འཆམ་བཀག་སྡོམ་བྱས་ཡག་གི་གནད་དོན་ཆེ་རུ་དེ་འདྲ་བྱུང་ཤག། ཕྱི་རྒྱལ་གྱི་ཡུལ་སྐོར་སྤྲོ་འཆམ་པ་རེད་རྒྱ་ནག་རང་ནས་ཅིག་གིས་བོད་ནང་ལ་ཡུལ་སྐོར་སྤྲོ་འཆམ་པ་ཡོང་ཡག་དེ་མང་དུ་ཕྱིན་པ་དེའི་རྐྱེན་པས་བོད་པའི་ཆོས་དང་རིག་གཞུང་ལ་ཡང་ཤུགས་རྐྱེན་རེད་དོ་ཕོག་དེ་འདྲའི་སྤྲད་པ་དེ་ག་རེ་བྱུང་འདུག་བས་ལོ།
ཕེ་རེ་སི་ཨ་ནི་མཐོ་རིམ་ཞིབ་འཇུག་དངོས་སྦྱོང་སློབ་གླིང་གི་ཆོས་ལུགས་རིག་པའི་ཚན་རྩིས་འགན་འཛིན་ཁེ་ཏི་ཡེ་བྷ་པེ་ཐི་ལི་ལགས་ཁོ་རང་གིས་ད་གསུང་ཡས་བྱས་ན་ཨ་ནི་ཡུལ་སྐོར་སྤྲོ་འཆམ་པ་ཡོང་ཡ་མང་དྲགས་ན་ཡིན་ན་བོད་རིགས་ཁྱབ་པའི་ཨ་ནི་བོད་ས་མང་པོའི་ནང་ལ་ཨ་ནི་ལོ་བཅུ་ཕྲག་རིང་ས་གནས་རིག་གཞུང་རེད་གོམས་སྲོལ་ཉམས་ཆག་ཐེབས་ཡ་རེད་གནས་ཚུལ་དེ་ཚོའི་ཐོག་ལ་ཡིན་ན་ཨ་ནི་ཕྱིའི་ཨ་ནི་བོད་པའི་རྣམ་པ་ཙམ་མ་གཏོགས་མེད་པ་ཨ་ནི་ཆགས་ཡ་རེད། བྱས་ཙང་དེ་གློ་བུར་དུ་ཡུལ་སྐོར་བ་མང་པོ་ཞིག་བོད་ནང་འཚང་ཁ་རྒྱབ་བྱས་སླེབས་པ་ཡིན་ན་བོད་པའི་རིག་གཞུང་གོམས་སྲོལ་དེ་ཚོ་མགྱོགས་མྱུར་རྩ་སྟོང་རུ་འགྲོ་ཡག་གི་ཉེན་ཁ་ཡོད་པ་དེ་འདྲ་ཡིན་ཙང་ཡུལ་སྐོར་སྤྲོ་འཆམ་ཧ་ཅང་མང་པོ་ཡུལ་སྐོར་དུ་འགྲོ་བ་དེ་ཡིན་ན་བོད་ཀྱི་ཆོས་དང་རིག་གཞུང་ལ་ཉེན་ཁ་ཆེན་པོ་ཞིག་ཆགས་ཀྱི་ཡོད་པ་དེ་འདྲ་ཅིག་ཁོ་རང་འགྲེལ་བཤད་གནང་ཤག། ཡུལ་སྐོར་སྤྲོ་འཆམ་གྱི་སྡེ་ཚན་འཕེལ་རྒྱས་ཕྱིན་པ་དང་དེའི་ཐོག་ནས་ཡང་ས་གནས་བོད་མི་རྣམས་ལ་ཡང་དཔལ་འབྱོར་ཁེ་ཕན་དེ་འདྲ་ག་རེ་བྱུང་འདུག་པས་ལོ་འདི་མིན་ན་ཡང་ཁོང་ཚོ་ལ་དཀའ་ངལ་ག་རེ་བྱུང་འདུག་ལོ།
ཡུལ་སྐོར་སྤྲོ་འཆམ་མང་པོ་ཞིག་འཕེལ་རྒྱས་ཕྱིན་རྐྱེན་དེ་འདྲ་བྱུང་ཡོད་རེད་དེ་ཡིན་ནའི་ཡུལ་སྐོར་སྤྲོ་འཆམ་དེ་གིས་ས་གནས་བོད་པ་ཚོ་ཡིན་ན་ཁེ་ཕན་བྱུང་ཡོད་རེད་མ་རེད་ཟེར་བའི་སྐབས་དེ་ནི་དཔེར་ན་དང་པོ་ཐོག་མ་ཡིན་ན་ཡུལ་སྐོར་སྤྲོ་འཆམ་གྱི་སྣེ་ཤན་དེ་ཚོ་བོད་པས་བྱེད་རུ་བྱེད་རུ་བཅུག་ཤག་དེ་ཡིན་ནའི་རྗེས་སུ་ཡིན་ན་ཡུལ་སྐོར་སྤྲོ་འཆམ་གྱི་སྣེ་ཤན་དེ་དག་ཚང་མ་ལོ་རྒྱ་ནག་རང་ནས་རྒྱ་མི་བཏང་བྱས་དེའི་ཁེ་ཕན། ཚང་མ་ལོ་རྒྱ་ནག་རང་བྱུང་མ་གཏོགས་བོད་པ་གི་ཁེ་ཕན་རིལ་པོ་ཐོབ་ཀྱི་མེད་པ་དེ་འདྲ་བྱས་དེ་ཙམ་མ་ཟད་ཡིན་ན་ཡུལ་སྐོར་ལས་དོན་ཁང་རེད་ཨ་ནི་མགྲོན་ཁང་རེད་ཚོང་ཁང་མང་ཆེ་བ་རྒྱ་མི་རང་གིས་བདག་པོ་རྒྱབ་བྱས་ཡུལ་སྐོར་གྱི་ལས་རིགས་དེ་འདྲ་ཡིན་ན་བོད་པ་རང་གི་ཕྱོགས་ལ་ཐོབ་པའི་ཁེ་ཕན་ཚང་མ་རྒྱ་མིས་འཁྱེར་བྱས་དེ་འདྲ་བྱེད་ཀྱི་ཡོད་རེད་ཟེ་ད་ཁོ་རང་དེ་འདྲ་འགྲེལ་བཤད་གནང་ཤག། ཅིག་ཡུལ་སྐོར་སྤྲོ་འཆམ་དང་འབྲེལ་བའི་ཐོག་ནས་ཡང་བོད་ནང་ལ་ཡང་མེ་འཁོར་ལྕགས་ལམ་འཛུགས་སྐྲུན་ཅིག་འགོ་བཙུགས་པ་རེད་མེ་འཁོར་ལྕགས་ལམ་འདི་བཟོས་ཚར་བའི་རྗེས་ལ་ཡང་དེའི་གི་དཔལ་འབྱོར་གྱི་གནས་སྟངས་ཐོག་ནས་བོད་པ་ཚོ་ལ་ཕན་ཐོགས་རེད་དེ་མིན་ན་ཡང་བོད་པའི་གི་གནའ་བོའི་ཐུན་མོང་མ་ཡིན་པའི་ཆོས་དང་རིག་གཞུང་རེད་མི་རིགས་གོམས་སྲོལ་ལ་ཡང་གི་ཤུགས་རྐྱེན་དེ་འདྲ་ག་རེ་ཐེབས་འདུག་པས་ལོ། མེ་འཁོར་ལྕགས་ལམ་འདི་བཟོ་ཡས་དེ་ཡིན་ན་དང་པོ་ཐོག་མའི་རེད་བྱས་ནས་བོད་པ། ཁེ་ཕན་རེད་པ་ཅིག་མང་པོ་ཞིག་ཡོང་གི་རེད་བསམ་པའི་རེ་བ་རེད་པ་བྱས་ཡོད་པ་འདྲ་འདུག་དེ་ཡིན་ནའི་ད་མེ་འཁོར་ལྕགས་ལམ་བཟོས་པ་དེ་ཡིན་ན་ནི་བོད་ཀྱི་རིག་གཞུང་རྩ་མེད་འགྲོ་ཡས་ཀྱི་ཉེན་ཁ་བཟོ་ཡས་རེད་དེ་ནང་བཞིན་བོད་པར་དེང་དུས་ཀྱི་དཔལ་འབྱོར་ལོངས་སུ་ཐུབ་ཀྱི་རེད་བཤད་ཡས་འདུག་དེ་ཡིན་ན་དེ་འདྲས་ཡོང་གི་མེད་པས་ཁོ་རང་དེ་འདྲས་རེད་པ་ངོས་འཛིན་གནང་ཤག་བྱས་ཙང་རྒྱ་ནག་གཞུང་གིས་ཡིན་ནའི་ག་རེ་དག་སྐྱེལ་བྱེད་དགོས་རེད་ཟེར་ན་མེ་འཁོར་ལྕགས་ལམ་ཐོག་ལ་ནི་རྒྱ་ནག་གཞུང་ལ་སྐྱོན་བརྗོད་ཀྱི་བསྒྲགས་གཏམ་སྤེལ་མྱོང་མཁན་ཕྱི་རྒྱལ་གྱི་གསར་འགོད་པར་ལྕགས་ལམ་དེའི་དབུ་འབྱེད་མཛད་སྒོའི་སྐབས་ཅིག་གནས་ཚུལ་སྤེལ་ཡས་ལ་གདན་ཞུ་ཡིན་ནའི་མ་བྱས། བྱས། རྒྱ་ནག་གཞུང་གིས་ཕྱི་རྒྱལ་གྱི་གསར་འགོད་པ་དེ་ཚོས་རྒྱ་ནག་དགྲ་བོར་ནི་ངོས་འཛིན་བྱེད་ཀྱི་ཡོད་པའི་དོགས་པ་བྱས་བྱས་གསར་འགོད་པ་དེ་ཚོ་གདན་ཞུ་མ་བྱས་པར་བསམ་ཤེས་བྱེད་ཐུབ་པ་ཞིག་རེད་ཡིན་ནའི་མེ་འཁོར་ལྕགས་ལམ་མཛད་སྒོའི་སྐབས་གདན་ཞུ་མ་བྱས་པའི་ཕྱི་རྒྱལ་གྱི་གསར་འགོད་པ་དེ་ཚོས་ཡིན་ན་མེ་འཁོར་ལྕགས་ལམ་དེ་བོད་པའི་རིག་གཞུང་ཡུན་གནས་ཡོང་ཡས་ལ་ཡིན་ན་ད་ཉེན་ཁ་ཞེ་པོ་ཆེན་པོ་བཟོ་གི་ཡོད་རེད་དེ་ཡིན་ན་རྒྱ་མིའི་ཁེ་ཕན་སྤྲོད་པ་ཅིག་མ་གཏོགས་བོད་པར་ཕན་ཐོགས་གང་ཡང་སྤྲད་ཡོད་མ་རེད། བྱས་བྱས་ཨ་ནི་བསྒྲགས་གཏམ་ཡིན་སྤེལ་བྱས་དེ་ནི་བྱས་བྱས་བྱས་ཙང་རྒྱ་ནག་གཞུང་གི་འབྲེལ་ལམ་གོ་བ་སྟེར་བའི་ཡིན་ཨ་ནི་དེ་ཚོས་ཡིན་ཨ་ནི་རྒྱ་ནག་གཞུང་གི་ཡིན་ཨ་ནི་བརྒྱུད་ལམ་ཁག་གི་ཐོག་ནས་ཡིན་དེ་ཚོས་ཡིན་སྐྱོན་བརྗོད་ཆེན་པོ་བྱས་ཡོད་རེད་བྱས་བྱས་ཕེ་རེ་སི་མཐོ་རིམ་ཞིབ་འཇུག་དངོས་སྦྱོང་སློབ་གླིང་གི་ཆོས་ལུགས་རིག་པའི་ཚན་རྩིས་འགན་འཛིན་ཡིན་པ་ཨ་ནི་ཀེ་ཏི་ཡ་བྷ་བྷེ་ཏི་ལི་ཁོ་རང་གིས་ཡིན་དེ་འདྲའི་འགྲེལ་བརྗོད་རེད་པ་གནང་ཤག། གང་ལྟར་ཡང་ནི་བོད་དེ་ཕྱི་ཕྱོགས་ལ་སྒོ་ཕྱེས་པ་དང་ཡུལ་སྐོར་སྤྲོ་འཆམ་པའི་གནས་ཚུལ་ཅིག་དང་ཡུལ་སྐོར་སྤྲོ་འཆམ་པ་ཡོང་ཡ་མང་པོ་འབྱོར་ཡ་ཅིག་འགོ་བཙུགས་པ་རེད་ཡིན་ན་ཡང་འདིའི་གི་ཐོག་ནས་ཡ་གོང་དུ Katia Buffetrille ཁོ་རང་གསུངས་པ་བྱས་ན་ཡ་དཔལ་འབྱོར་གྱི་ཁེ་ཕན་དེ་བོད་མི་ཚོ་ལ་མ་ཐོབ་པ་དང་དེ་ཙམ་མ་ཟད་པའི་རྒྱ་ནག་གི་ས་ཁུལ་ནས་བོད་ནང་ལ་ཡ་མེ་འཁོར་ལྕགས་ལམ་འཛུགས་སྐྲུན་བྱས་པ་འདི་གིས་བོད་པའི་གི་ཆོས་དང་རིག་གཞུང་རེད་མི་རིགས་གོམས་སྲོལ་ལ་ཡ་ཤུགས་རྐྱེན་ངན་པ་ཅིག་དང་འཇིག་ཉེན་ཅིག་ཡོད་པ་རེད། གསུང་བ་དང་ཆབས་ཅིག་དེ་རིང་གི་ང་ཚོའི་ལེ་ཚན་དེ་འདིར་མཇུག་བསྡོམས་ཞུ་ཡ་དང་ལེ་ཚན་རྗེས་མ་འདི་ནང་ཡིན་ན་ཅིག་རྒྱ་ནག་གིས་བོད་ནང་ལ་ཡང་རྡུལ་ཕྲན་མཚོན་ཆ་འགྲེམས་འཇོག་བྱས་ཡ་རེད་དེ་བཞིན་བོད་ནང་ལ་ཡང་རྡུལ་ཕྲན་གྱི་སྙིགས་རོ་གཡུགས་ནས་བོད་ཀྱི་ཁོར་ཡུག་ལ་ཅིག་འབག་བཙོག་བཟོས་པའི་གནད་དོན་ཐོག་ལ་ཡང་ང་ཚོ་མུ་མཐུད་ནས་གྲོས་མོལ་ཞུ་གི་ཡིན་ལྷན་རྒྱས་རྣམས་ནས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ་བཞུགས་གདན་འཇགས་དགོས།